ང་དེ་རིང་གི་ལས་རིམ་གཙོ་སྐྱོང་བ་ཚེ་དབང་ནོར་བུ་ཡིན་འདི་ནི་ཨ་རིའི་རྒྱལ་ས་ཝ་ཤིང་ཏོན་ཏི་སི་རུ་རྟེན་གཞི་བྱས་པའི་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཁམས་སྐད་ཀྱི་ནང་དེ་རིང་བོད་རྒྱལ་ལོ་ཉིས་སྟོང་གཅིག་བརྒྱ་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བརྒྱད་པའི་ཚེས་བཅུ་གཅིག་དང་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ

ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ཆིབས་བསྒྱུར་བསྐྱངས་ཡོད་པའི་གནས་ཚུལ་ཐོན་གདའ། དེ་ཡང་ང་ཚོའི་ས་གནས་གསར་འགོད་པ་བློ་དཔེ་སོག་ཚང་ལགས་ཀྱིས་གནས་ཚུལ་བཏང་བ་ལ་གཞིགས་ན། ལོ་རེའི་ཆར་ཅན་ལྟར། རྒྱ་གར་ནང་གི། དང་བླངས་མི་འགའ་གིས་གོ་སྒྲིག་གནང་སྟེ་བཞུགས་སྒར་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་བོད་བསྟན་སྲིད་ཀྱི་བདེ་ཐབས་སུ་མ་ཧཱ་གུ་རུ་འབུམ་ཚོགས་གནང་སྲོལ་ཡོད་པ་དེ་བཞིན། ད་ལོ། སྤྱི་ཟླ་དགུ་བའི་ཚེས་ཉི་ཤུ་རྩ་བཞི་ཉིན་རྡ་རམ་ས་ལ་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་དབུ་འཛུགས་གནང་བའི་ཚོགས་མགོན་དུ

སྐུ་བཅར་རྣམ་རྒྱལ་གྲྭ་ཚང་ཕན་བདེ་ལེགས་བཤད་གླིང་གི་དགེ་བཤེས་བློ་བཟང་གྲགས་པ་ལགས་ནས་འབུམ་ཚོགས་ཀྱི་ཉིན་དང་པོ་འདི་ལ་དམིགས་བསལ ྋགོང་ས་མཆོག་ཚོགས་འཁོར་དུ་ཆིབས་བསྒྱུར་གྱིས། རྫས་སྔགས་ཏིང་ངེ་འཛིན་དང་བཅས་པའི་ཚོགས་འཁོར་སྡེ་ཚན་དང་པོ་ལེགས་སྒྲུབ་བསྐྱངས་ཡོད་པ་འགྲེལ་བརྗོད་གནང་གདའ། རེས་གཟའ་ཉི་མ་ལ་ཡག་དེ་དམིགས་བསལ་སྐུ་མདུན་ཡིད་བཞིན་ནོར་བུ་ཡང་དངོས་སུ་རང། ཚོགས་སྡེའི་དང་པོ་འདི་ལ་ཡག་དེ་དངོས་སུ་ཆིབས་བསྒྱུར་བསྐྱངས་རྗེས་ནས། ཚོགས་འཁོར།

ཚོགས་འཁོར་སྡེ་ཚན་དང་པོ་དེ་ལེགས་པར་གྲོལ་བར་བྱས་པ་དེའི་རྗེས། བོད་བསྟན་སྲིད་ཀྱི་གནད་དོན་བསྒྲུབ་པར་སྔོན་གྱི་ལས་དང་འཕྲལ་གྱི་རྐྱེན་གཉིས་ག་ལ་ཐུག་ཡོད་པ་དང་ལས་བཟང་པོ་བསགས་པ་ལ། ཚུལ་དང། བསོད་ནམས་གསོག་རྒྱུ་གལ་ཆེན་པོ་ཡིན་པས་འབུམ་ཚོགས་འདི་ཞི་བའི་སྒོ་ནས་རང་གཞན་རུ་གསུམ་བདེ་སྐྱིད་ཕུན་སུམ་ཚོགས་དང་རང་དགའ་བདེའི་དཔལ་ལ་རོལ་རྒྱུ་ཚོགས་དང་བསོད་ནམས་ཀྱི་རྒྱབ་རྟེན་ཡག་པོ་ཡོང་ཆེད་འབུམ་ཚོགས་གནང་གི་ཡོད་ཅེས་འགྲེལ་བརྗོད་གནང་གདའ། བྱས་ཙང་བསོད་ནམས་ལྡན་པའི་མི་ཡི་བསམ་པ་རྣམས་ཀྱང་གྲུབ་པ་ཅིག་ཡོང་ཐུབ་ཀྱི་རེད་སོང་འདི་ཙམ་ནས་ང་ཚོས་བསྟན་སྲིད་ཀྱི་བྱ་བ་ག་འདྲས་ཅིག་སྒྲུབ་པ་ཡིན་ན་ཡང། མཐུན་རྐྱེན་ཚོགས་ཀྱི་དཔུང་དེ་གས་དེ་རྒྱས་པར་བྱེད་ཡག་ཅིག་དང་དེ་དང་མཉམ་དུ་ལ་ཡག་དེ་ནང་གི་དམ་ཚིག་རྡོག་རྩ་གཅིག་སྒྲིལ་གྱི་ཐོག་ནས་ཤུགས་རྒྱག་གི་ཡིན་ན་ཏན་ཏན་བསྟན་སྲིད་ཀྱི་བྱ་བ་ག་འདྲས་ཅིག་ཡིན་ན་ཡང་གྲུབ་མ་ཐུབ་ཅིག་མེད་པ་ཅིག་ཆགས་དེ་ཡིན་པ་རེད།
གཞན་ཡང་གུ་རུ་ཨོ་རྒྱན་པདྨ་འབྱུང་གནས་ནས་ཆོས་རྒྱལ་ཁྲི་སྲོང་ལྡེ་བཙན་གྱི་སྐབས་ནས་བོད་ཁམས་སྐྱོང་བར་ཞལ་གྱིས་བཞེས་ཡོད་པས་ང་ཚོས་བདེན་པ་བདར་ན་དམིགས་བསལ་གྱི་སྒོས་ཆོས་ཁྱད་པར་ཅན་ཡོད་པ་དང། རང་ཅག་བོད་མིའི་མེ་ཏོག་གང་ལ་ཕོག་པའི་ལྷ་སྐལ་འཕགས་པ་ཐུགས་རྗེ་ཆེན་པོ་དང་ཐུགས་བསྐྱེད་དམ་བཅའ་དུས་སུ་སྨིན་པའི་གུ་རུ་རིན་པོ་ཆེ་ལ་གསོལ་བ་བཏབ་ན་བསམ་དོན་འགྲུབ་པ་དང་འགལ་རྐྱེན་གྱི་བར་ཆད་སེལ་བར་ཕན་ཐོགས་ཡོད་པ་འགྲེལ་བརྗོད་གནང་གདའ། ཆོས་རྒྱལ་བཙན་པོ་རིམ་བྱོན་གྱི་དུས་ལ་ཡང་དེ་འབྲེལ་གྱི་ཞལ་བཞེས་དང་དེ་འབྲེལ་ཡོད་པ་ཡིན་དུས་ང་ཚོས་བདེན་པ་བདར་ཡག་དེའི་གནད་འགག་ཆེན་པོ་ཞུ་རྒྱུ་ཡིན་པ་རེད་ཨེ་ནས། ཡང་གུ་རུ་རིན་པོ་ཆེ་ལ་ཡང་གསོལ་བ་བཏབ་ཀྱི་ཡིན་ན་འོ་དེ་གིས་བསམ་དོན་འགྲུབ་པ་དང་འགལ་རྐྱེན་བར་ཆད་སེལ་བ་ལ་ཏན་ཏན་ཕན་ཐོགས་ཆེ་བ་ཞིག་ཡིན་དུས་ཚོད་ནས་ད་དེ། དོན་སྤྱི་གལ་ཆེན་གང་ཞིག་འགྲུབ་བྱ་བ་དེ་ད་ལྟ་དངོས་སུ་ཕན་ངེས་དང། ཚོགས་བདག་ཀ་ལ་ཞུ་གཉིས་ཀྱིས་དེ་ནི་མི་མང་རེད་གང་ཅིའི་ཐད་ནས་ཚང་མས་དེ་ལ་གདུང་ཤུགས་གཅིག་སྒྲིལ་གྱིས་གསོལ་བ་བཏབ་ཀྱི་ཡིན་ན། ཨོ་དེ་འདྲའི་གི། གང་གི་མོས་པ་གཙོ་ཆེ་བ་དེ་ཡིན་དུས་ན་ཐུབ་བ་ཞུ་གསུང་བ་ནས་གཞན་གྱི་དེ་འདྲའི་གི་དགོས་ཆེད་ཆེན་པོ་ཞིག་བསྒྲུབ་ཐུབ་ཡ་གི་གནད་འགག་འདྲ་བོ་དེ་འདྲ་ཚང་འདི་ཡོད་རེད་ལོ། མ་ཧཱ་གུ་རུ་འབུམ་ཚོགས་ཉི་མ་ལྔ་རིང་གནང་གི་ཡོད་པ་དང་ཆབས་ཅིག་དཔལ་ལྡན་ལྷ་མོའི་ཟབ་གསོལ་དང་མི་མང་ལ་ལོ་རེའི་དམིགས་བསལ་མཇལ་ཁ་སོགས་ཀྱང་གནང་གི་ཡོད་པ་རེད་གདའ། ཡང་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གིས་བཀྲ་ཤིས་ལྗོངས་ཁུལ་གྱི་ཁམས་སྒར་འབྲུག་དྷརྨ་ཀ་རའི་མཐོ་རིམ་སློབ་གཉེར་ཁང་གསར་བཞེངས་དབུ་འབྱེད་གནང་རྒྱུ་ཡིན་པ་རེད་གདའ། དེའང་དགའ་ལྡན་ཕོ་བྲང་ཡིག་ཚང་གི་དྲ་རྒྱའི་ནང་མཛད་འཆར་གཞིར་བཟུང་ལྟར་ན་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་སྤྱི་ཟླ་དགུ་པའི་ཚེས་ཉི་ཤུ་བདུན་ཉིན། བཞུགས་སྒར་ཉེ་འཁྲིས་བཀྲ་ཤིས་ལྗོངས་གཞིས་ཆགས་སུ་རྟེན་གཞི་བྱས་པའི་ཁམས་པ་སྒར་དགོན་པ་ནས་ཇི་ལྟར་གསོལ་འདེབས་ཞུས་པ་ལྟར་གསར་དུ་བཞེངས་པའི་ཁམས་སྒར་འབྲུག་དྷརྨ་ཀ་ར། ནང་པའི་རིག་གཞུང་བསྟི་གནས་ཁང་ངམ་མཐོ་རིམ་སློབ་གཉེར་ཁང། དབུ་འབྱེད། མཛད་སྒོར་ཆིབས་བསྒྱུར་གནང་གི་ཡོད་པ་རེད། དེ་ནས་སྤྱི་ཟླ་བཅུ་བའི་ཚེས་གཉིས་ནས་བཞི་བར་ཐའེ་ཝན་གྱི་དད་ལྡན་པ་ཚོས་གསོལ་འདེབས་ཞུས་པ་ལྟར་ལམ་རིམ་བསྡུས་དོན་དང་སྤྱན་རས་གཟིགས་ཕྱག་བཞི་པའི་བཀའ་དབང་བཅས་གནང་རྒྱུ་ཡིན་པ་རེད་གདའ། ཡང་སྤྱི་ཟླ་བཅུ་བའི་ཚེས་བཅུ་གཅིག་ནས་བཅུ་གཉིས་ཉིན་གྲངས་གཉིས་ཀྱི་རིང་ལ་འབྲས་ལྗོངས་མངའ་སྡེའི་གཞུང་ནས་ཇི་ལྟར་གདན་ཞུ་གནང་བ་ལྟར་སྒང་ཏོག་ཁུལ་རྒྱལ་སྲས་ལག་ལེན་སོ་བདུན་པའི་བཀའ་ཆོས་སྩལ་གནང་རྒྱུ་དང་སྤྱི་ཟླ་བཅུ་བའི་ཚེས་བཅོ་ལྔ་ཉིན་ནུབ་སྦང་གལ་མངའ་སྡེའི་ས་ལུ་ག་རུ་སྲད་རྒྱུད་གྲྭ་ཚང་དུ་སེམས་བསྐྱེད་ཀྱི་ཆོས་འབྲེལ་སྩལ་གནང་རྒྱུ་ཡིན་པ་རེད་གདའ། དེ་ནས་སྤྱི་ཟླ་བཅུ་གཅིག་པའི་མཛད་འཆར་གྱི་ཁོངས་སུ་ཚེས་ཉི་ཤུ་དྲུག་ཉིན་རྒྱ་གར་ལྷོ་ཕྱོགས་སྦེལ་ཀོབ་པའི་གཞིས་ཆགས་སུ་ཆགས་པའི་སེར་སྨད་གྲྭ་ཚང་གིས་གསོལ་འདེབས་ཞུས་པ་ལྟར་རྗེ་ཙོང་ཁ་པ་ཆེན་པོས་མཛད་པའི་ལམ་གཙོ་རྣམ་གསུམ་དང་སྤྱི་ཟླ་བཅུ་གཉིས་པའི་ཚེས་གསུམ་ཉིན་སེར་བྱེས་གྲྭ་ཚང་དུ་སྒྲོལ་དཀར་གྱི་ཚེ་དབང་བསྩལ་རྒྱུ་དང། ཡང་སྤྱི་ཟླ་བཅུ་གཉིས་པའི་ཚེས་གསུམ་ཉིན་སེར་བྱེས་གྲྭ་ཚང་དུ་སྒྲོལ་དཀར་གྱི་ཚེ་དབང་བསྩལ་རྒྱུ་དང་ཡང་སྤྱི་ཟླ་བཅུ་གཉིས་པའི་ཚེས་དགུ་ཉིན་བཀྲ་ཤིས་ལྷུན་པོ་ལ་ལམ་རིམ་བསྡུས་དོན་གྱི་ཆོས་འབྲེལ་གནང་རྒྱུ་སོགས་ཀྱི་མཛད་འཆར་ཡོད་པ་རེད། དེ་བཞིན་ཚེས་བཅུ་གསུམ་ཉིན་ཧོན་སུར་གཞིས་ཆགས་སུ་རྒྱུད་སྨད་གྲྭ་ཚང་གིས་གསོལ་འདེབས་ཞུས་པ་ལྟར་གསང་བ་འདུས་པའི་རིམ་ལྔ་ཁྲིད་དྲུག་པའི་ཆོས་འབྲེལ་གནང་སྟེ་རིམ་བཞིན་གནས་མཆོག་རྡོ་རྗེ་གདན་དུ་ཆིབས་བསྒྱུར་གྱིས་སྤྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་རྩ་དགུ་དང་སུམ་བཅུ་ཉིན་གཉིས་རིང་མགོན་པོ་ཀླུ་སྒྲུབ་ཀྱིས་མཛད་པའི་ཆོས་དབྱིངས་བསྟོད་པ་དང་འཇམ་དཔལ་དབྱངས་ཀྱི་རྗེས་གནང་སོགས་སྩལ་གནང་གི་ཡོད་པ་དང་དེ་ནས་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་སྤྱི་ཟླ་དང་པོའི་ཚེས་གཅིག་སྟེ་ཕྱི་ལོ་གསར་ཚེས་ཉིན་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་སྐུ་ཚེ་ཞབས་པད་བརྟན་པའི་བརྟན་བཞུགས་བསྟར་འབུལ་ཞུ་རྒྱུ་བཅས་ཀྱི་མཛད་འཆར་ཡོད་པ་རེད་གདའ། རྣམ་པ་ཚོས་ད་ལྟ་གསན་བཞིན་པའི་ལས་རིམ་དེ་ནི་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་ཁམས་སྐད་ཀྱི་ལས་རིམ་ཁག་རེད། ད་ནི་ཁྲིམས་ཞིབ་པ་བསྐོ་གཞག་དང་འབྲེལ་བའི་བཅའ་ཁྲིམས་བསྐྱར་བཅོས་སྐོར་མི་མང་གི་དགོངས་ཚུལ་ང་ཚོའི་གསར་འགོད་པ་བློ་བཟང་དགེ་ལེགས་ལགས་ཀྱིས་གནས་ཚུལ་བཏང་བ་བསྐྱར་དུ་གསན་རོགས།
དེ་སྔ་སྐབས་བཅུ་དྲུག་པའི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཚོགས་ནང་གྲོས་ཆོད་ཡིག་ཆ་ཨང་སུམ་ཅུ་སོ་དགུ་པ་བཞག་སྟེ་བོད་མིའི་སྒྲིག་འཛུགས་ཀྱི་ཆེས་མཐོའི་ཁྲིམས་ཞིབ་ཁང་གི་ཁྲིམས་ཞིབ་པ་གསུམ་སྡེབ་གཅིག་ཏུ་གནས་དབྱུང་བཏང་བའི་རྗེས་ད་བར་བོད་མིའི་སྤྱི་ཚོགས་ཁྲོད་གནད་དོན་དེ་དང་འབྲེལ་བའི་སྐོར་གླེང་སློང་ཤུགས་ཆེར་བྱས་ཡོད་པ་མ་ཟད་ད་ལྟའི་ཆར་བོད་མིའི་སྒྲིག་འཛུགས་ཀྱི་སྒྲོམ་གཞིའི་ནང་དཀའ་ངལ་ཆེ་ཤོས་ཤིག་ནི་ཆེས་མཐོའི་ཁྲིམས་ཞིབ་ཁང་དུ་ཁྲིམས་ཞིབ་པ་ཆེ་བ་མེད་པའི་ཁར་དམ་བཅའ་འབུལ་ས་མེད་པའི་དཀའ་ངལ་དེ་ཡིན་པ་རེད། གཞི་རིམ་མི་དམངས་རེ་འབོད་ཚོགས་པའི་གོ་སྒྲིག་འོག་འཛམ་གླིང་ས་ཕྱོགས་གང་ས་ནས་བོད་མི་དྲུག་བརྒྱ་ཙམ་ཞིག་བཞུགས་སྒར་གངས་སྐྱིད་གཟེད་སྤོལ་རྩེད་ཐང་དུ་ལྷན་འཛོམས་ཐོག་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཚོགས་ཚོགས་དུས་དྲུག་པའི་ཐོག་ཁྲིམས་ཞིབ་པ་བསྐོ་གཞག་དང་འབྲེལ་བའི་བཅའ་ཁྲིམས་བསྐྱར་བཅོས་དགོས་པའི་ཞུ་འབོད་ཀྱི་ལས་འགུལ་སྤེལ་མུས་ཡིན་པ་རེད། འདི་ཚེས་ཉི་ཤུ་རྩ་གཉིས་ཉིན་སྤྱི་འཐུས་གནས་བཞུགས་གཞི་རིམ་མི་དམངས་རེ་འབོད་ཚོགས་པའི་ཚོགས་མི་རྣམས་དང་ཐུག་འཕྲད་ཀྱིས་ལས་འགུལ་བ་རྣམས་ལ་གདུང་སེམས་མཉམ་སྐྱེད་གནང་ཞིང་སྐབས་དེར་སྤྱི་འཐུས་ཟླ་བ་ཕུན་སྐྱིད་ལགས་ཀྱིས་ད་ལྟའི་ཆར་གྲོས་ཚོགས་ཚོགས་ཐུབ་མེད་པས་ལས་འགུལ་བ་རྣམས་སོ་སོའི་ས་གནས་སུ་ཕྱིར་ལོག་གནང་རོགས་ཞེས་འབོད་སྐུལ་ཞུས་ཡོད་པ་རེད། གལ་སྲིད་ང་ཚོ་ཁྱེད་རང་ཚོས་བདམས་པའི་མི་མང་གི་འཐུས་མི་ཅིག་ལ་ཡིད་ཆེས་ཤིག་ཡོད་ན། ཡིད་ཆེས་ཤིག་ཡོད་ན། ཁོས་ང་ཚོའི་གི་ལས་ཀ་བྱེད་ཀྱི་སྐུ་ཚབ་ཅིག་བསྐོས་ཡིན་ཁོས་ཞབས་འདེགས་ཞུ་ཡར་ཧུར་ཐག་པར་ཐག་བྱེད་ཀྱི་རེད་བསམ་པའི་ཡིད་ཆེས་ཤིག་ཡོད་ན། ད་མུ་མཐུད་ནས་རྣམ་པ་ཚོ་མ་བཞུགས་བྱས་བཞུགས་པ་ཡིན་ན་ཉི་མ་གཅིག་གཉིས་ཤིག་བཞུགས། ད་ལྟ་གྲོས་ཚོགས་གོང་ལ་ཡོག་མ་རེད། ཡང་འདི་ཚེས་ཉི་ཤུ་རྩ་གསུམ་ཉིན་གཞི་རིམ་མི་དམངས་རེ་འབོད་ཚོགས་པའི་ལས་འགུལ་བ་རྣམས་བཞུགས་སྒར་གངས་སྐྱིད་གཟེད་སྤོལ་རྩེད་ཐང་དུ་སླར་ཡང་ལྷན་འཛོམས་གནང་ཡོད་པའི་ཁྲོད་སུད་སི་ནས་ཕེབས་པའི་མགོ་པའི་ཡོན་ཏན་ལགས་ཀྱིས། སྤྱི་འཐུས་རྣམ་པས་དམངས་གཙོ་ཀ་བ་གསུམ་གྱི་ནང་ནས་གཅིག་མེད་པ་ཛ་དྲག་གི་གནས་སྟངས་ཤིག་ལ་ངོས་འཛིན་གྱིས་ཁྲིམས་ཞིབ་པ་བསྐོ་གཞག་དང་འབྲེལ་བའི་བཅའ་ཁྲིམས་བསྐྱར་བཅོས་འཕྲལ་དུ་གནང་རོགས་ཞེས་འབོད་སྐུལ་ཞུས་གནང་སོང།

དེ་སྔ་སྐབས་བཅུ་དྲུག་པའི་བོད་མི་མང་སྤྱི་འཐུས་ལྷན་ཚོགས་ནང་སྤྱི་འཐུས་ཙམ་པོའི་སུམ་ཆ་གཉིས་ཀྱིས་བཞག་པའི་ཡིག་ཆ་ཨང་སུམ་ཅུ་སོ་དགུ་པ་དེ་གཙང་བཟོ་མ་བྱས་བར་དུ་ཁྲིམས་ཞིབ་པ་བསྐོ་གཞག་དང་འབྲེལ་བའི་གནད་དོན་ཐག་གཅོད་བྱེད་ཐབས་བྲལ་བ་ཞིག་ཡིན་ཞེས་གསུངས་བྱུང། བྱས་ཙང་ཡིག་ཆ་ཨང་སུམ་ཅུ་སོ་དགུ་དེ་མཇུག་སྐྱོང་མ་བྱུང་བར་དུ་ལ་རྩ་བ་ཉིད་ནས་རང་འདི་ད་བྱས་ཡོད་མ་རེད། བྱས་ཙང་ང་རང་ཚོ་དང་གཞུང་དང་དམངས། ཚད་ལྡན་དུ་ཡོང་བའི་ཆེད་དུ་ལ་དང་པོ་ཡིག་ཆ་ཨང་སུམ་ཅུ་སོ་དགུ་དེ་གཙང་མ་བཟོ་དགོས་ཀྱི་ཡོད་རེད། ཡང་འདི་ཚེས་ཉི་ཤུ་རྩ་གཉིས་ཉིན་གྱི་སྔ་དྲོ་གྲོས་ཚོགས་ཀྱི་ལས་ཉིན་བཞི་པ་རྒྱུན་གཏན་བཞིན་འགོ་འཛུགས་གནང་ཡོད་ཀྱང་སྐབས་དེར་སྤྱི་འཐུས་ཉི་ཤུ་རྩ་གསུམ་མ་གཏོགས་གྲོས་ཚོགས་ནང་མ་ཕེབས་པའི་རྐྱེན་གྱིས་གྲོས་ཚོགས་ཀྱི་འཐུས་མི་ངོ་ཡོད་ཙམ་པོ་གི་གསུམ་ཆ་གཉིས་མ་ཚང་བར་བརྟེན་བཙན་བྱོལ་བོད་མིའི་བཅའ་ཁྲིམས་ཀྱི་དོན་ཚན་བཞི་བཅུ་ཞེ་དགུ་པའི་ནང་གསེས་དང་པོའི་དགོངས་དོན་བཞིན་སྐབས་བཅུ་བདུན་པའི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཚོགས་ཚོགས་དུས་དྲུག་པའི་ལས་ཉིན་བཞི་པ་ཚོགས་མ་ཐུབ་པ་གྲོས་ཚོགས་ནང་བསྒྲགས་ཡོད་པ་རེད། ཡང་རྒྱ་གར་བྱང་ཕྱོགས་ལ་དྭགས་སུ་གནས་བཞུགས་སྟག་ལྷ་དབང་རྒྱལ་ལགས་ཀྱིས་སྤྱི་འཐུས་དགེ་བཤེས་སྨོན་ལམ་མཐར་ཕྱིན་ལགས་དང་རྒྱ་མིའི་གཞུང་ཚབ་ཀྱི་མི་སྣའི་དབར་འབྲེལ་བ་ཡོད་ཚུལ་གྱི་རྙོག་གླེང་དེ་གཙང་བཟོ་མ་བྱས་བར་དུ་གྲོས་ཚོགས་མ་ཚོགས་རོགས་ཞེས་འབོད་སྐུལ་ཞུས་གནང་གི་འདུག། རྙོག་དྲ་འདི་གཙང་མ་མ་ཆགས་བར་དུ་གྲོས་ཚོགས་འཚོགས་ཡ་མི་འདུག་ཞུས་པ་ག་རེ་ཟེར་ན། དགེ་བཤེས་སྨོན་ལམ་མཐར་ཕྱིན་ང་ཚོ་གཡུང་དྲུང་བོན་གྱི་གི་སྤྱི་འཐུས་གཅིག་རེད་དེ་ག་ནང་བཞིན་གྱི་གཅིག་བྱས་ན་ནག་ཉེས་བཙུགས་མཁན་དེ་ཆོས་བརྒྱུད་ལ་དམིགས་ནས་བཙུགས་ཡིན་མདོག་ཁ་པོ་དེ་འདྲས་རེད་དེ་ཡིན་དུས་ང་ཚོ་ཆོས་བརྒྱུད་གཡུང་དྲུང་བོན་གྱི་ཆོས་བརྒྱུད་ཀྱི་ཆ་ནས་སེམས་པ་བཟོད་གི་མི་འདུག་དེ་ག་འདྲ་གཙང་མ་མ་ཆགས་བར་དུ་གྲོས་ཚོགས་ཚོགས་ཐུབ་གི་མི་འདུག་ཆོས་མ་ཚོགས་རོགས་བྱེད་ཞུ་ཡ་ཡིན། ཡང་ལ་དྭགས་སུ་གནས་བཞུགས་ཚེ་རིང་དབྱངས་སྒྲོལ་ལགས་ཀྱིས་སྤྱི་འཐུས་ཚང་མས་གོང་ས་མཆོག་གི་བཀའ་དགོངས་བཞིན་ཆིག་སྒྲིལ་གྱི་ཐོག་ལ་ནུས་པ་སྤུངས་དགོས་པའི་འབོད་སྐུལ་ཞུས་གནང་གི་འདུག། ང་རང་བསམ་ཚུལ་ལ་ལྟ་ཅི་ལོ་ཆས་ཅི་བསམ་སྟངས་དེ་ནི་ཚང་མ་གཅིག་སྒྲིལ་ཕྱི་ནང་ག་བ་དེ་ནི་བོད་ཕྱི་ནང་ག་བ་དེ་ནི་གཅིག་སྒྲིལ་དང་གཅིག་ཕན་གཅིག་གྲོགས་གཅིག་སྡུད་གཅིག་ལ་དེ་མཐུན་པོ་བྱུང་ན་ཡག་པོ་རེད་གསུངས་དོན་ནི་རྒྱལ་བ་རིན་པོ་ཆེ་གིས་བཀའ་ག་འདྲ་གནང་བ་དེ་གཞི་བཟུང་ཅིག་ང་ཚོས་ལག་ལེན་བསྟར་ཐུབ་པ་ནི་ང་ཚོ་ཚང་མ་བོད་ཕྱི་ནང་ཚང་མ་མྱུར་དུ་བསམ་དོན་འགྲུབ་ཀྱི་རེད་བསམ་པའི་རེ་བ་ཡོང་གི་འདུག་སོ་སོའི་རེ་བ་ཡིན། ཆེས་མཐོའི་ཁྲིམས་ཞིབ་ཁང་གི་ཁྲིམས་ཞིབ་པ་ཆེ་བ་བགྲེས་ཡོལ་དུ་ཕེབས་ཟིན་པའི་ཁར་ཁྲིམས་ཞིབ་པ་གཞན་ཀརྨ་དགྲ་འདུལ་ཀྱང་བགྲེས་ཡོལ་དུ་ཕེབས་ཟིན་ནས་ད་ལྟ་ཁྲིམས་ཞིབ་པ་གཞན་བསྟན་འཛིན་ལུང་རྟོགས་མ་གཏོགས

སྐྱབས་རྗེ་དགའ་ལྡན་ཁྲི་རིན་པོ་ཆེ་མཆོག་ནས་རྒྱུད་སྨད་གྲྭ་ཚང་གི་གངས་ཅན་རིག་གནས་སློབ་གྲྭའི་སློབ་ཕྲུག་རྣམས་ལ་བཀའ་སློབ་ལམ་སྟོན་གནང་ཡོད་པ་རེད་གདའ། དེ་ཡང་རྒྱ་གར་ལྷོ་ཕྱོགས་ནས་ང་ཚོའི་གསར་འགོད་པ་པད་མ་དངོས་གྲུབ་ལགས་ཀྱིས་གནས་ཚུལ་བཏང་བ་ལ་གཞིགས་ན། ཟླ་འདིའི་ཚེས་རྩ་བཞི་ཉིན་འཇམ་མགོན་རྒྱལ་བའི་གདུང་འཚོབ་སྐྱབས་རྗེ་དགའ་ལྡན་ཁྲི་པ་རྗེ་བཙུན་བློ་བཟང་བསྟན་འཛིན་དཔལ་བཟང་པོ་མཆོག་ལ་ཇི་ལྟར་གསོལ་འདེབས་ཞུས་པ་ལྟར་རིན་པོ་ཆེ་མཆོག་ནས་རྒྱ་གར་ལྷོ་ཕྱོགས་ཧོན་སུར་རབ་རྒྱས་གླིང་དཔལ་ལྡན་རྒྱུད་སྨད་གྲྭ་ཚང་གི་གངས་ཅན་རིག་གནས་སློབ་གྲྭའི་ནང་བོད་མིའི་སྒྲིག་འཛུགས་ཀྱི་ཆོས་རིག་ལས་ཁུངས་དང་གངས་ཅན་རིག་སློབ། གཉིས་ཟུང་འབྲེལ་གྱི་གོ་སྒྲིག་འོག་བོད་པའི་སྐད་ཡིག་དང་ནང་དོན་རིག་པ་སོགས་ཀྱི་ཟླ་དྲུག་ཟབ་སྦྱོང་ཐེངས་བཅུ་གཅིག་པའི་ནང་ཚོགས་ཞུགས་གནང་བའི་བོད་རིགས་ན་གཞོན་མཐོ་སློབ་ཐོན་པ་སློབ་མ་ཉི་ཤུ་རྩ་གཅིག་སྐོར་ལ་གངས་ཅན་རིག་གནས་སློབ་གྲྭའི་ནང་དམིགས་བསལ་མཇལ་ཁ་དང་བཀའ་སློབ་གནང་སྐབས་ཁྲི་རིན་པོ་ཆེ་མཆོག་གིས་སློབ་ཕྲུག་ཚོས་འཛམ་གླིང་སྤྱི་དང་ཡང་སྒོས་བོད་རྒྱ་ཆེ་མི་མང་ལ་ཕན་ཐོགས་བསྒྲུབ་རྒྱུར་ཀུན་སློང་དང་འབད་བརྩོན་དགོས་པའི་ལམ་སྟོན་གནང་གདའ། སོ་སོར་རོལ་རྒྱུ་འབྲེལ་བའི་ཁྱིམ་པ་མ་ཡིན་པ་བྱས་གཞུང་དམངས་བོད་མི་མང་རྒྱ་ཆེ་མི་མང་སྤྱི་འཐུས་སྤྱི་ལ་ཕན་པ་གྱི་སྤྱིར་འཛམ་བུ་གླིང་གི་མི་མང་རྒྱལ་ཁབ་ཁག་གི་འོས་འོན་ཏེ་ལྷག་པར་དུ་ང་རང་ཚོ་བོད་རྒྱ་ཆེ་མི་མང་གི་ཕན་ཐོགས་ཡོང་ཡག་གི་ཚན་ཁག་ལ་ཤུགས་རྒྱག་བྱས་ནས་དངོས་གནས་དྲང་གནས་བོད་མིའི་མཚན་ཉིད་དང་ལྡན་པ་ཡག་པོ་ཞིག་ཡོང་ཡག་གི་ཚན་ཁག་ལ་ཨ་ནི་ཁྱེད་རང་ཚོས་ཚང་མ་ཧུར་ཐག་པར་ཐག་བྱེད་པ་གསལ་ཡིན། སྤྱིར་བཏང་ཟླ་དྲུག་ཟབ་སྦྱོང་སྐབས་དུས་སོ་སོ་ལ་བོད་ཀྱི་རིས་མེད་ཆོས་བརྒྱུད་ཁག་གི་མཁས་དབང་ཚོ་གདན་ཞུས་ཀྱིས་བཀའ་སློབ་གསུང་བཤད་གོ་སྒྲིག་གནང་བཞིན་ཡོད་པ་ལྟར་ད་ལན་ཁྲི་རིན་པོ་ཆེ་མཆོག་ས་གནས་ལ་ཕེབས་པ་དང་བསྟུན་ནས་སློབ་མ་རྣམས་ལ་བཀའ་སློབ་དེ་བཞིན་གོ་སྒྲིག་གནང་བ་ཞིག་ཡིན་པ་རེད་གདའ། ཡང་ཨ་མི་རི་ཀའི་སྲིད་འཛིན། Joe Biden། མཆོག་གིས་ཞི་བདེ་རྒྱ་མཚོའི་མངའ་ཁོངས་ཀྱི་དབུ་ཁྲིད་རྣམས་དང་ལྷན་དུ་མཇལ་འཕྲད་གྲོས་མོལ་གནང་སྟེ་ས་ཁུལ་དེ་ལ་རྒྱ་ནག་གི་ཤུགས་རྐྱེན་ཉུང་དུ་གཏོང་ཐབས་གནང་རྒྱུ་ཡིན་པའི་གནས་ཚུལ་ཐོན་གདའ། དེ་ཡང་ཁ་རྩང་སྤྱི་ཟླ་དགུ་པའི་ཚེས་ཉི་རྩ་བཞི་ཉིན་ཨེ་ཧྥ་པི་གསར་ལས་ཁང་གིས་གནས་ཚུལ་སྤེལ་བ་ལ་གཞིགས་ན་ཨ་མི་རི་ཀའི་སྲིད་འཛིན་སྐུ་ཞབས་ཇོ་སྦ་ཏན་མཆོག་གིས་མགྲོན་འབོད་དང་གོ་སྒྲིག་གནང་བའི་ཐོག་ནས་ཞི་བདེ་རྒྱ་མཚོའི་མངའ་ཁུལ་གྱི་རྒྱལ་ཁབ་བཅོ་བརྒྱད་ཀྱི་ཚོགས་མིའི་གླེང་སྟེགས་ཟེར་བའི་དབུ་ཁྲིད་རྣམས་དང་ལྷན་དུ་གཟའ་ཟླ་བ་དང་མིག་དམར་གཉིས་ཀྱི་རིང་དུ་མཇལ་འཕྲད་གྲོས་མོལ་གནང་རྒྱུ་ཡིན་པ་དང། ལྷན་ཚོགས་འདི་ཡང་ལོ་གཅིག་གི་གོང་དུ། ཨ་རིའི་རྒྱལ་ས་ཝ་ཤིང་ཏོན་ཏི་སི་རུ་ཚུགས་ཡོད་པ་བཞིན་དུ་ད་རེས་ཀྱང་ཨ་རིའི་རྒྱལ་ས་རུ་ཚུགས་རྒྱུ་ཡིན་པ་དང། དེའི་དམིགས་ཡུལ་ནི་ཞི་བདེ་རྒྱ་མཚོའི་ས་ཁུལ་དེ་ལ་རྒྱ་ནག་གིས་ཤུགས་རྐྱེན་ཇེ་ཆེ་གཏོང་ཐབས་བྱེད་བཞིན་པ་དེ་ཉུང་དུ་གཏོང་ཐབས་དང་མཐའ་དོན་དུ་ཞི་བདེ་རྒྱ་མཚོའི་ཁུལ་གྱི་རྒྱལ་ཁབ་དེ་རྣམས Quad ཟེར་བ་ཨ་རི་དང་ཉི་ཧོང་ཨོས་ཏྲེ་ལི་ཡ་རྒྱ་གར་བཅས་ལས་གྲུབ་པའི་མཚོ་རྒྱུད་སྲུང་སྐྱོབ་ཀྱི་ཆེད་དུ་བཙུགས་པའི་ལྷན་ཚོགས་དེའི་ནང་མཉམ་ཞུགས་བྱེད་པའི་ཆེད་དུ་ཡིན་པའི་གནས་ཚུལ་སྤེལ་གདའ། ད་ནི་དེ་རིང་གི་ཆེད་སྒྲིག་གི་ལེ་ཚན་ནང་ཡུལ་དུས་དང་འཚམས་པའི་སློབ་གསོ་དང་ལག་ལེན་གྱི་ཐོག་ནས་ཕྲུ་གུར་གསོ་སྐྱོང་བྱ་ཐབས་སྐོར་ང་ཚོའི་གསར་འགོད་པ་ཆབ་མདོ་བློ་བཟང་ལགས་ཀྱིས་གནས་ཚུལ་འཚོལ་སྒྲིག་བྱས་པ་དེ་བསྐྱར་དུ་གསན་རོགས། མི་ཞིག་གི་མི་ཚེའི་མདུན་ལམ་གྱི་རྨང་གཞི་གང་འདྲ་ཞིག་འདིང་ཐུབ་མིན་ནི་གཙོ་བོ་ཕྲུ་གུའི་འཚར་ལོངས་ཀྱི་བརྒྱུད་རིམ་ནང་ཕ་མ་དང་དགེ་རྒན་བཅས་ཀྱི་སློབ་གསོའི་ཁ་ཕྱོགས་དང་ལག་ལེན་དངོས་ཀྱི་གསོ་སྐྱོང་བྱེད་ཐབས་ལ་རག་ལས་ཡོད་པ་རེད། དེས་ན་ཁྱིམ་བདག་ཕ་མ་དང་དགེ་རྒན་རྣམ་པས་ཕྲུ་གུ་རྣམས་ལ་དུས་རབས་ཀྱི་འགྱུར་འགྲོས་དང་འཚམ་ཞིང་ཕྲུ་གུའི་ལོ་ཚོད་ལ་བབ་པའི་སློབ་གསོ་རྒྱུན་མ་ཆད་པར་སྤྲད་དགོས་པ་ཧ་ཅང་གལ་ཆེན་པོ་ཡིན་པ་དང། ཕྲུ་གུ་ཆུང་ཆུང་ཚོ་ནི་ལད་ཟློས་ལ་ཧ་ཅང་དགའ་བས་ཕ་མ་དང་དགེ་རྒན་རྣམ་པས་ཕྲུ་གུ་ཚོ་ལ་ངག་ཐོག་ནས་སློབ་གསོ་སྦྱིན་པ་ཙམ་མ་ཡིན་པར། གཟབ་ནན་ཆེན་པོས་སོ་སོའི་སྤྱོད་ལམ་གྱི་ཐོག་ནས་མིག་དཔེ་སྟོན་དགོས་པ་གལ་ཆེན་པོ་རེད་ཅེས

རང་བཞིན་གྱིས་ཕྲུ་གུ་སོ་སོའི་གནས་ཀྱི་ད་ང་དུག་བྱ་ཆ་བོ་བསམ་གོ་མ་རེད་པ་ཁོ་རང་མིག་དཔེ་ཅིག་སྟོན་ཙང་ཨ་ནི་ཨེ་འདྲ་འགྲོ་ཤ་འགྲོ་གོ་ར་འདི་གི་ངས་མིག་དཔེ་སྟོན་ཡ་འདི་གལ་ཆེ་ཤོས་ཅིག་མཐོང་གི་འདུག་ར། བོད་པའི་སྤྱི་ཚོགས་ཁྲོད་ཕ་མ་ཚོས་ཕྲུ་གུ་རྣམས་ལ་རང་འདོད་ཀྱི་རྩེད་མོ་དང་འགུལ་སྐྱོད་བྱེད་མི་འཇུག་པར། བྱིས་པའི་རང་དབང་ལ་བཀག་འགོག་ཤུགས་ཆེན་ཐེབས་པའི་རྐྱེན་གྱིས་ཕྲུ་གུ་སོ་སོའི་རྒྱུད་ལ་འཇོན་ནུས་དམིགས་བསལ་བ་ཡོད་པ་ངོས་ཟིན་མི་ཐུབ་ཅིང། ཕྲུ་གུའི་རྣམ་དཔྱོད་ཀྱི་རྩལ་འདོན་པར་དགག་བྱ་ཆེན་པོ་ཞིག་ཐེབས་ཀྱི་ཡོད་པ་རེད་འདུག། ཨ་ནི་གཉིས་པ་འདི་ང་འདི་མཐོང་གི་འདུག། རང་དབང་ལབ་ཡ་དེ་ད། རྩ་བའི་ཏག་ཏག་རང་དབང་ལབ་ཡ་དེ་ཁྱབ་ཆེན་པོ་རེད་ཡིན་པ་ནི་ད་ང་ཚོ་མང་ཆེ་བ་གིས་ལབ་གོ་ར་རང་དབང་ལབ་ཡ་དེ་གལ་ཆེན་པོ་མ་རེད་གཅིག་མ་རེད་གཉིས་མ་རེད་ལབ་ད་ང་ཚོ་རང་དབང་གཅིག་ལ་ད་ག་རེ་ཡོད་ལབ་ན limit ད་མ་བཟུང་ནས་ཚད་ཅིག་ཡོད་རེད་ད་རང་དབང་གཅིག་སྤྲད་པ་ན་ཕྲུ་གུ་སོ་སོས་སོ་སོ་ལ་ད་ངོ་ཤེས་ཡ་ཨོ་ངེད་ཀྱིས་འདི་བྱེད་ཐུབ་འདུག་ངེད་ཀྱིས་འདི་བྱེད་ཐུབ་མི་འདུག་ལབ་ནས་ཧ་གོ་ཐུབ་འདུག་ཨ། ཨ་ནི་གཉིས་པ་དེ་རང་དབང་སྤྲད་པ་ན་ཕྲུ་གུ་སོ་སོ་ད་སོ་སོ་ག་རེ་ཡིན་ནི་ད་སློབ་སྦྱོང་ཡིན་པ་ནི་རྩེད་མོ་ཡིན་པ་ནི་ག་རེ་ཡིན་ན་སོ་སོ་ཚོ་ཤེས་འགྲོ་གོ་ར། ཨ་རང་དབང་སྤྲད་པ་ན་མིའི་མཉམ་དུ་བསྟུན་སྟངས་སྤྱི་ཚོགས་མཉམ་དུ་བསྟུན་སྟངས་མིའི་མཉམ་དུ་འགྲོ་སྟངས་ཤེས་ཡ་འདི་མང་པོ་ཅིག་སྦྱོང་འགྲོ་གོ་ར་ཨ་ནི་སློབ་སྦྱོང་དང་ད། རྩེད་མོ་དང་ག་རེ་ཡིན་པ་ནི་ཕ་མ་གིས་ག་དུས་ཡིན་པ་ནི control བྱེད་མ་བསྡད་པ་བྱས་རང་དབང་སྤྲད་ཨ་འདི་ལ་ཡང་ག་རེ་ཡོད་ལབ་ན། ཚད་དེ་ཡོད་སྟངས་ང་ཚོ limit ལད་ཡོད་ར། མི་ཚེའི་བརྒྱུད་རིམ་ཁྲོད་གདམ་ག་བྱེད་མ་ཤེས་པ་དང་གདམ་ག་ནོར་བ་བཅས་ལ་བརྟེན་ནས་མི་ཚེའི་མདུན་ལམ་འཕྲོ་བརླག་དང་ཆུད་ཟོས་སུ་སོང་བ་མང་ཞིང། དེས་ན་སོ་སོའི་མ་འོངས་པའི་མདུན་ལམ་མ་ནོར་བ་ཞིག་འཚོལ་ཐུབ་ཆེད་ཕྲུ་གུ་ཆུང་དུས་ནས་གདམ་ག་བྱེད་སྟངས་བསླབ་དགོས་པ་དང། གདམ་ག་བྱ་རྒྱུའི་རང་དབང་སྤྲད་དགོས་པ་གལ་ཆེན་པོ་ཡིན་པ་རེད་འདུག། ཨ་ནི་གསུམ་པ་འདི་ངས་ག་རེ་བསམ་ཟེར་ལབ་ན། འདམ་ག་ལས་ཏེ། ད་ང་ཚོ་བོད་པའི་སྤྱི་ཚོགས་ནང་ལ་དཀའ་ངལ་ག་རེ་ཡོད་ལབ་ན། གདམ་ག་ལབ་ཡག་དེ་བྱེད་མ་ཐུབ་པའི་དཀའ་ངལ་དམིགས་བསལ་གྱིས་ད་ང་ཚོ་འཛིན་གྲྭ་བཅུ་གཅིག་བཅུ་གཉིས་ལ་འགྲོ་བའི་སྐབས་སུ stream བདམས་མ་ཐུབ་པའི་དཀའ་ངལ་ད་འདི་ཡང་ཅུང་ཟད་ཅིག་བསམ་བློ་གཅིག་བཏང་ན། ད་བསམ་བློ་གཉིས་པ་ཞིག་བཏང་ན་ད། མཐོ་སློབ་ཐོན་ཚར་བའི་རྗེས་ལ་ང་སློབ་སྦྱོང་ག་ག་རེ་ལས་ཀ་ག་རེ་བྱེད་དགོས་འདི་ཚང་མ་ད་དེང་སང་སུ་ལ་དགེ་སྤྲོ་བ་ན་ན་ཕ་མ་ལ་ཨོ་ང་ལས་ཀ་འདི་བྱེད་ན་འགྲིག་གི་འདུག་འདི་བྱེད་ན་འགྲིག་གི་མི་འདུག་ལབ་ཕ་མ་ལ་དགེ་སྤྲོ། དངོས་གནས་བྱས་ན་སོ་སོའི་ཐག་དེ་སོ་སོས་གཅོད་དགོས་རེད།

ལོ་ཚོད་དང་མཐུན་པའི་དཔེ་ཀློག་གི་གོམས་གཤིས་བསྐྲུན་ཏེ་ཀློག་རྩལ་ཡར་རྒྱས་གཏོང་དགོས་པ་གལ་ཆེན་པོ་ཡིན་པ་དང་ཕྲུ་གུའི་ཀློག་རྩལ་ལ་བབ་པའི་དཔེ་དེབ་མཁོ་སྤྲོད་བཅས། ཕ་མ་དང་དགེ་རྒན་ཚོས་ཕྲུ་གུའི་དཔེ་ཀློག་གི་གོམས་གཤིས་འཇགས་ཐབས་ལ་ཕྱོགས་ཡོངས་ནས་རྒྱབ་སྐྱོར་བྱེད་ཐུབ་པ་ཡིན་ན། དཔེ་ཀློག་གི་གོམས་གཤིས་འདིས་ཕྲུ་གུའི་མ་འོངས་མི་ཚེའི་མདུན་ལམ་གྱི་ཁ་ཕྱོགས་ཡང་དག་པ་ངོས་འཛིན་ཐུབ་པ། དེ་ཡང་འགྱུར་བ་མེད་པ་བརྟན་པོ་ཞིག་འཛིན་ཐུབ་པའི་ཁྱད་པར་ཡོང་གི་ཡོད་པ་ཁོ་མོའི་ཉམས་མྱོང་དངོས་ནས་ཤེས་རྟོགས་ཡོང་གི་འདུག་ཅེས་གསུངས་སོང། ཨ་ནི་བཞི་པ་འདི་ལ་ངས་ག་རེ་བསམས་ལབ་ན།

ཕྲུ་གུའི་དགའ་མོས་དང་ཐག་གཅོད་ལ་རྩིས་མེད་བཏང་བ་སོགས་ལ་བརྟེན་ནས། ཕྲུ་གུ་ཚོ་མ་འོངས་པར་སྤྱི་ཚོགས་གང་འདྲ་ཞིག་ཏུ་སླེབས་ཀྱང་བྱ་གཞག་སྒྲུབ་པར་གདེང་ཚོད་མི་རྙེད་པའི་དཀའ་ངལ་འཕྲད་ཀྱི་ཡོད་པ་རེད། དེས་ན་ཕྲུ་གུ་ག་ཚོད་ཀྱི་ཆུང་ཆུང་ཡིན་ཡང་ཁོ་ཚོའི་བསམ་ཚུལ་ལ་ཉན་པ་སོགས་ཕྲུ་གུ་ཚོ་ལ་ཆེ་མཐོང་དང་གུས་ཞབས་བྱེད་ཐུབ་རྒྱུ་གལ་ཆེན་པོ་ཡིན་པ་རེད་འདུག། མཐའ་མ་དེ་ལ་ཕྲུ་གུ་སོ་སོ་སོ་ལ་ད་ག་རེ་ལབ་དགོས་རེད། ཕ་མས་ཀྱིས་ད་ག་པར་ད་ཡིན་པ་ཡིན་ནི་རེད་ག་རེ་ཡིན་པ་ཡིན་ནི་རེད་ར་ཕ་མས་ཀྱིས་འདི་བྱས་རྒྱུ་ར

ག་ཚོད་ཀྱིས་བསྟོད་ར་བཏང་བ་ཡིན་ནི་ཕྲུ་གུ་སོ་སོ་སོ་ལ་ལས་ཧ་འདྲས་ཅིག་བྱེད་བ་ཡིན་ནི་སོ་སོ་སོ་སེམས་ཤུགས་འཕར་ཡག་ཨ་འདུ་བྱེད་བ་ན་ག་རེ་ད་ག་འདྲས་འགྲོ་བྱུང་གི་འདུག་ལབ་ན་ཨོ་ད་ནས་སེམས་ཤུགས་འཕར་གྱི་རེད་ཨ་ནི་སོ་སོ་སོ་གདེང་ཚོད་སླེབས་འགྲོ་གི་འདུག་ཨ་གདེང་ཚོད་སླེབས་པ་ན་ཕྲུ་གུ་ཁོ་རང་ཁོ་རང་ག་རེ་བསམ་གི་རེད་ཨོ་ང་འདི་བྱེད་ཐུབ་གི་འདུག་ང་འདི་བྱེད་ཐུབ་གི་མི་འདུག་ལབ་ནས་ད་གདམ་ག་དང་དེ་འདྲས་འགྲོ་སླེབས་འགྲོ་གི་འདུག་ཨ་སོ་སོ་ཐག་གཅོད་ལ་ཡ་འདུ་བྱེད་བ་ན་ཨ་ནི་མ་འོངས་པ་ཕྲུ་གུ་ཡིན་ནི་ད་ཡར་རྒྱས་འགྲོ་གི་འདུག་ལན་འདི་བྱེད། མདོར་ན་སོ་སོའི་ཕྲུ་གུ་ཚོ་མ་འོངས་པར་མི་ཚེའི་མདུན་ལམ་ཡང་དག་པ་ཞིག་དང་སྤྱི་ཚོགས་སུ་ཕན་ཐོགས་ཡོད་པའི་མི་སྣ་ཞིག་སྐྱེད་སྲིང་བྱ་བར་འདོད་ན་ཕྲུ་གུའི་རང་དབང་དང་གདམ་ག་སོགས་ལ་གུས་ཞབས་དང་ཆེ་མཐོང་སྤྲད་དགོས་པ་དང། སོ་སོའི་ངོས་ནས་དཔེ་ཀློག་གི་གོམས་གཤིས་སོགས་ཕྲུ་གུ་ཚོ་ལ་མིག་དཔེ་བཟང་པོ་སྟོན་ཐུབ་པ་ཡིན་ན་གཞི་ནས་ཕྲུ་གུ་ཚོས་མི་ཚེའི་མདུན་ལམ་ཙམ་དུ་མ་ཟད། སྤྱི་ཚོགས་སུ་ཕན་ཐོགས་ཡོད་པའི་མི་ཞིག་ངེས་པར་དུ་ཆགས་ཐུབ་ཀྱི་ཡོད་པ་རེད་འདུག་ལྡེ་ར་ལྡུན་བདེ་སྐྱིད་གླིང་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་བཟང་ནས། མཐའ་མཇུག་ཏུ་དེང་དུས་ཀྱི་རྒྱ་ནག་ཟེར་བའི་ལེ་ཚན་ལེའུ་གཉིས་པ་དེ་བློ་བཟང་གིས་རྩོམ་སྒྲིག་བྱས་པ་བསྐྱར་དུ་གསན་རོགས། དེང་དུས་ཀྱི་རྒྱ་ནག། ཉན་མཁན་རྣམ་པ་ཚོ་ད་རེས་ང་ཚོ་དེང་དུས་ཀྱི་རྒྱ་ནག་ཟེར་བའི་གི་ལེ་ཚན་ནང། རྒྱ་གར་གྱི Global Strat News ཞེས་པའི་གི་འཛམ་གླིང་ཡོངས་ཀྱི་ཐབས་བྱུས་གསར་འགྱུར་ཞེས་པའི་གི་དྲ་རྒྱ་བརྒྱུད་ལམ་གྱི་ཐོག་ནས། བོད་རང་བཙན་འཐབ་རྩོད་པ་བསྟན་འཛིན་བརྩོན་འགྲུས་ལགས་སུ། རྒྱ་དཀར་ནག་གཉིས་བར་གྱི་གི་རྩོད་རྙོག་དེ་ཡི་ཐོག་ནས་བོད་ཀྱི་གནད་དོན་འདི་ཇི་འདྲ་ཞིག་ཆགས་ཀྱི་ཡོད་མེད་དང། རྒྱ་གར་གཞུང་གིས་བོད་ཐོག་ལ་འཛིན་པའི་གི་སྲིད་བྱུས། དེ་བཞིན། རྒྱ་དཀར་ནག་གཉིས་བར་གྱི་གི་ས་མཚམས་ཀྱི་གནད་དོན་དེ་ཡི་ཐོག་ནས་བོད་དོན་འདི་གནད་འགག་ཆེན་པོ་ཇི་འདྲ་ཞིག་ཆགས་ཀྱི་ཡོད་མེད་སོགས་ཀྱི་གི་གི་གནད་ཆེ་བའི་གི་གནད་དོན་མང་པོ་ཞིག་གི་ཐོག་ལ་བཅར་འདྲི་ཞུས་པའི་གི་ལེའུ་གཉིས་པ་འདི་ཞུ་གི་ཡིན། དེ་ཡང་རྒྱ་གར་གི་གསར་འགོད་པ། ཨ་མེད་ཨ་རིཕ་མཆོག་ནས་བོད་རང་བཙན་འཐབ་རྩོད་པ་བསྟན་འཛིན་བརྩོན་འགྲུས་ལགས་སུ་རྒྱ་དཀར་ནག་གཉིས་བར་གྱི་གི་འབྲེལ་བ་བྱེད་པའི་སྐབས་རྒྱ་གར་གྱི་སྲིད་བློན་དང་རྒྱ་ནག་གི་སྲིད་འཛིན་གཉིས་བར་ཐུག་ཡག་གི་འབད་བརྩོན་ཆེར་བྱས་པ་མ་ཟད་ཉེ་བའི་གི་དུས་ཡུན་ནང་ཐེངས་གཅིག་གཉིས་ཅིག་ཐུག་ཡོད་པ་རེད། ཡིན་ན་ཡང་རྒྱ་དཀར་ནག་གཉིས་བར་གྱི་གི་གནས་སྟངས་དེ་མ་འོངས་པ་ཇི་འདྲ་ཞིག་ཆགས་གི་ཡོད་མེད་དེ་ཤེས་ཀྱི་མེད་དུས། དེའི་ཐོག་ལ་ཁྱེད་ལ་དགོངས་ཚུལ་ཅི་ཡོད་ཅེས་བཅར་འདྲི་ཞུས་པའི་སྐབས་བོད་རང་བཙན་འཐབ་རྩོད་པ་བསྟན་འཛིན་བརྩོན་འགྲུས་ལགས་ཀྱི་གིས་ལན་འདེབས་འདི་ལྟར་གནང་ཡོད་པ་རེད། ད་ལྟ་འགྲོ་བཞིན་པའི་རྒྱ་ནག་གི་སྲིད་འཛིན་དང་རྒྱ་གར་སྲིད་བློན་བར་ལ་ཡ་བཀའ་མོལ་གནང་ཡ་འདི་ལ་ཞེ་དྲག་ལྟ་ཡ་གང་ཡོད་མ་རེད་ག་རེ་ཟེར་ན་ད་ལྟ་གནས་སྐབས་གནས་སྐབས་ཀྱི་ཐག་གཅོད་བྱེད་ཡ་མང་པོ་གཅིག་རྒྱ་གར་ནང་ལ་ཆབ་སྲིད་འགྲོ་སྟངས་ཀྱི་ཐོག་ནས་ནི་བྱེད་དགོས་ཡ་རྣམ་པ། འདི་གི་ཐོག་ནས་རྣམ་པ་འགའ་ཤས་སྟོན་དགོས་ཡ་འདི་འདྲའི་ཡོང་གི་ཡོད་རེད། ལྷག་པར་དུ་ད་རྗེས་མ་ལོ་ལ་ཡ་རྒྱ་གར་ནང་ལ་འོས་བསྡུ་ཆེན་མོ་སླེབས་ཀྱི་ཡོད་རེད་རྒྱ་ནག་ཡིན་པ་ཡིན་ནའི། ཞི་ཅིང་ཕིང་ཁོ་རང་རང་ལས་ཀ་བྱེད་ཡ་ཁག་པོ་ཞེ་པོ་ཅིག་ཡོད་བསྡད་མཁན་ནང་ལོག་ལ་ཡ་དབང་ཆ་འཐབ་རྩོད་ཀྱི་གནས་སྟངས་འདི་འདྲའི་ཆགས་བསྡད་ཡོད་རེད། ཞི་ཅིང་ཕིང་ཡིན་པ་ཡིན་ནའི་བོད་ཀྱི་ནང་ལོག་ལ་ཡ་ཁོ་རང་རང་རང་ལ་ཡ་ཉེན་ཁ་ཞེ་པོ་ཅིག་ཡོད་བསྡད་མཁན་དེ་འདྲའི་ཡོད་རེད་འདི་ཡིན་སོང་ཙང་སྐད་ཆ་བཤད་སྟངས་རེད་རྣམ་འགྱུར་སྟོན་སྟངས་རེད་ཕྱི་ལོག་ལ་རྣམ་པ་དེ་འདྲའི་སྟོན་སྟངས་རེད་འདི་གི་ཐོག་ནས་སྐད་ཆ་བཤད་སྟངས་ཏོག་ཙི་མ་འདྲ་བ་དང་རྣམ་འགྱུར་སྟོན་ཡ་ཡོང་སྲིད་གི་རེད་འདི་ལ་ཞེ་དྲག་ལྟ་ཡ་ཡོད་མ་རེད་ཡིན་ནའི་ད་ཁྱོན་ཡོངས་ང་ཚོས་བལྟས་པ་ཡིན་ན་ཉེ་དུས་གི་ད་ལོ་ལྔ་བཅུའི་ནང་ལ་ག་རེ་མཐོང་གི་ཟེར་ན་ད་རྒྱ་གར་དང་རྒྱ་ནག་འདི་ད་དགྲ་རང་ཆགས་བསྡད་ཡོད་རེད། ལྷག་པར་དུ་ད་རྒྱ་གར་ཡིན་པ་ཡིན་ནའི་ད་རྒྱ་ནག་དེ་ཨ་ནི་དགྲ་ཨང་དང་པོ་བརྩི་ཡ་ཅིག་སྔོན་མ་རྒྱ་གར་གི་ཕྱི་སྲིད་བློན་ཆེན་ཟུར་པ་དམ་པ། George Fernandes། གིས་ཨ་ནི་རྒྱ་ནག་དེ་རྒྱ་གར་གི་ཨ་ནི་དགྲ་ཨང་དང་པོ་རེད་ཟེར་བྱས་དུས་གཅིག་ལ་ཡ་དེ་འདྲའི་ཅིག་གསུངས་མྱོང་ཡོད་རེད། ད་འདི་དངོས་ཡོད་གནས་སྟངས་ད་ལྟ་འདུག་སེ་ཆགས་བསྡད་ཡོད་རེད་ཨ་ནི་ད་རྒྱ་གར་གི་ས་མཚམས་གལ་ཝན་ལུང་གཤོངས་ནང་ལ་ཡ་རྒྱ་མིའི་དམག་མི་དང་འཐབ་བྱས་རྒྱ་གར་དམག་མི། ཉི་ཤུ། རྐྱེན་ལམ་དུ་ཕྱིན་པ་དང་བརྒྱ་ལྷག་ཙམ་ཞིག་ནད་པ་ཆགས་པའི་གནས་སྟངས་འདི་ནས་བལྟས་ནས་རྒྱ་གར་ཁྱོན་ཡོངས་ལྷག་པར་དུ་རྒྱ་གར་མི་མང་གི་ཐོག་ནས་སེམས་ཚོར་ཆེན་པོ་གི་ཐོག་ནས་རྒྱ་ནག་དེ་ང་ཚོའི་དགྲ་རེད་ཟེར་བྱས་དེ་འདྲའི་གི་ལྟ་སྟངས་ཅིག་ཡོད་རེད་ད་འདི་ཁྱོན་ཡོངས་ཀྱི་དངོས་ཡོད་གནས་སྟངས་ཀྱི་ལྟ་སྟངས་འདི་འདྲའི་ཅིག་རེད་འདི་ལས་སླ་པོ་ཅིག་གི་འགྱུར་བ་ཐེབས་ཀྱི་མ་རེད་ཟེར་བྱས་དེ་ཞུ་དགོས་བྱུང། ཡང་རྒྱ་གར་གྱི་གསར་འགོད་པ་ཨ་མི་ཏཱ་བྷ་རིབ་མཆོག་གིས་རྒྱ་གར་ནང་ལ་འཚོགས་པའི་གི་འབྱོར་ལྡན་ཅན་གྱི་རྒྱལ་ཁབ་ཉི་ཤུ་གི་ཚོགས་ཆེན་དེ་ཡི་ཐོག་ལ་ཁྱེད་ལ་ལྟ་སྟངས་ཅི་ཡོད་མེད་དང་བོད་དོན་གྱི་ལས་འགུལ་སོགས་གཅིག་གི་སྐོར་ལ་བཅར་འདྲི་ཞུས་པའི་སྐབས་བོད་རང་བཙན་འཐབ་རྩོད་པ་བསྟན་འཛིན་བརྩོན་འགྲུས་ལགས་གཅིག་གིས་ལན་འདེབས་འདི་ལྟར་གནང་ཡོད་པ་རེད། རྒྱ་གར་ནང་ལ་ཡ་ད G20 ཚོགས་འདུ་འཚོགས་ཀྱི་ཡོད་རེད། ལྷག་པར་དུ་ད་ཅིག་ང་ཚོ་ཡིན་པ་ན་ད་རྒྱ་གར་སྐྱེས་རྒྱ་གར་ལ་འཚར་ལོངས་བྱས་ཏེ་ཡིན་པ་སོང་ཙང་ནི་རྒྱ་གར་ལ་ཡ་ད་ཐེངས་དང་པོ་གཟི་བརྗིད་ཅན་གྱི་ཚོགས་ཆེན་འདི་འདྲའི་ཅིག་འཚོགས་ཡག་གི་གོ་སྒྲིག་བྱེད་ཡག་གི་གོ་སྐབས་འདི་འདྲའི་བྱུང་པ་སོང་ཙང་འདི་ད་ཅིག་རྒྱ་གར་ལ་གལ་ཆེན་པོ་རེད་འདི་ང་ཚོ་དཔེ་ཡག་པོ་ཤེས་ཀྱི་ཡོད་འདི་ནས་ང་ཚོ་ཚོར་ཐུབ་ཀྱི་འདུག་ཡིན་པ་ནས་ང་ཚོ་སེམས་པ་ཚང་མས་ཀྱི་ཡང་སེམས་པའི་ནང་ལ་ཡང་ཉར་དགོས་ཡ་ཅིག་ག་རེ་ཟེར་ན་ཞི་ཅིང་ཕིང་འདི་རྒྱ་ནག་རྒྱལ་ཁབ་ཀྱི་སྲིད་འཛིན་རེད་རྒྱ་ནག་རྒྱལ་ཁབ་འདི་ཡི་གི་བོད་ཙམ་མ་ཡིན་པ་སོག་པོ་ནང་སོག་ཤར་ཏུར་ཀི་སི་ཐན། Manchuria། རྒྱལ་ཁབ་བཞིའི་སྒང་ལ་ཡ་བཙན་གནོན་རང་བྱས་ནས་ལོ་བདུན་ཅུ་ལྷག་ཙམ་ཞིག་འགྲོ་གི་ཡོད་རེད་མ་ཚད་བོད་ཀྱི་ས་ཐོག་ནས་རྒྱ་གར་ལ་ཡ་ཚུར་གནོན་ཤུགས་སྤྲད་བྱས་རྒྱ་གར་དམག་མི་བསད་རྒྱ་གར་དམག་མི་ལ་ཡ་འཇིགས་སྐུལ་བྱས་ད་ལྟ་ཡིན་ནའི་ཧི་མ་ལའི་གི་བརྒྱུད་སྒང་ཚང་ལ་ཡ་རྒྱ་གར་དམག་མི་ཕོན་ཆེན་པོ་ཞེ་པོ་ཅིག་བཞག་དགོས་ཡ་འདི་རྒྱ་མི་རང་གི་སྲིད་འཛིན་ཞི་ཅིང་ཕིང་ཁོ་རང་རང་གི་སྲིད་ཇུས་རང་གི་ཐོག་ནས་གནད་འགག་དེ་འདྲ་ཅིག་རེད། འདི་ཡིན་པ་སོང་ཙང་བོད་པས་ངོ་རྒོལ་ཏན་ཏན་བྱེད་ཀྱི་རེད། བྱས་ཙང་འདི་ང་ཚོ་ཚང་མས་ཀྱི་སེམས་པའི་ནང་བཞག་དགོས་ཡ་དེ་འདྲ་ཅིག་རེད། ཟིན་ནས་བོད་པས་ངོ་རྒོལ་བྱེད་ཡ་འདི་དུས་རྒྱུན་ནས་བྱས་བསྡད་ཀྱི་ཡོད་རེད་འདི་འགྲོ་སྟངས་ཅིག་རེད། འདི་ལས་ལྷག་ག་རྒྱ་གར་གྱི་དངོས་གནས་ཁོ་རང་གཟབ་གཟབ་བྱེད་དགོས་ཡ་དང་དོ་སྣང་བྱེད་དགོས་ཡ་འདི་རྒྱ་གར་ས་མཚམས་ལ་རེད། ཞི་ཅིང་ཕིང་རྒྱ་གར་ལ་ཡང་ཡོང་གི་ཡོད་ན་ཏན་ཏན་ས་མཚམས་སྒང་ལ་ཡང་རྙོག་དྲ་ཅིག་བཟོས་བྱས་ཡོང་གི་རེད་རྙོག་དྲ་ཅིག་བཟོས་ཨ་ནི་ཚུར་ཡོང་ཨ་ནི་གཞི་ནས་ད་རྙོག་དྲ་འདི་གི་ཐོག་ནས་སེལ་ཡ་ཆེད་དུ་ཡང་རྒྱ་གར་སྒང་ལ་ཡང་ཚུར་གདམ་ག་མེད་པའི་གི་ཐོག་ནས་རྒྱ་གར་སྒང་ལ་གནོན་ཤུགས་མཐོ་པོ་སྤྲད་ཡ་གི་འདི་ཡོད་རེད་བྱས་ཙང་རྒྱ་གར་གྱིས་དོ་སྣང་བྱེད་དགོས་ཡ་དང་གཟབ་གཟབ་བྱེད་དགོས་ཀྱི་ཡོད་ན་ས་མཚམས་ལ་ཡང་ད་ལྟའི་དུས་ཚོད་ལ་གཟབ་གཟབ་བྱེད་དགོས་ཡ་འདི་གནད་འགག་ཆེན་པོ་རེད་བསམ་གྱི་འདུག་ཅེས་བརྗོད་བཞིན་པའི། ཉན་མཁན་རྣམ་པ་ཚོས་ད་རེས་ང་ཚོ་དུས་ཚོད་ཀྱི་རྐྱེན་པས་དེང་དུས་ཀྱི་རྒྱ་ནག་ཟེར་བའི་གི་ལེ་ཚན་དུ་འགོད་མཚམས་འདི་ནས་ག་གི་ཡིན་ཨ་ནི་རྣམ་པ་ཚོ་གིས་ང་ཚོའི་ལས་རིམ་ཉན་པ་ལ་བཀའ་དྲིན་ཆེ། ཅེས་ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ཏི་སི་རུ་རྟེན་གཞི་བཅས་པའི་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་ཁམས་སྐད་ཀྱི་ལས་རིམ་གཙོ་སྐྱོང་བ་ཚེ་དབང་ནོར་བུས་དེ་རིང་གི་ལས་རིམ་ཁག་ངོ་སྤྲོད་དང་སྙན་སྒྲོན་ཞུས་ཚར་ལགས།